དང་གཉིས་པ་ནི། ལེགས་པར་ཤེས་པའི་སྐྱེ་བོ་གཞན་སུ་ལ་ཡང་ཕན་པ་མེད་ན། རེ་བ་གཞན་ལ་ཕན་པ་ཡིན་ཞེས་བསམ་པ་མེད་ད་འདིར། སྐྱེ་བོ་ཕལ་ཆེར་ཞེས་པའི་ཚིག་དེ་དང། གཞན་ལ་ཕན་པ་མེད་ཡིན་ཞེས་བསམ་པ་མེད་ཅེས་པའི་ཚིག་གཉིས་པོ་དེ་ལ་འགལ་འདུ་གཏང་གི་ཨར་ཡ་གི། སྐྱེ་བོ་ཕལ་ཆེར་ཕལ་ལ་ཆགས་ཤིང་ཞེས་པའི་སྐྱེ་བོ་ཕལ་ཆེ་བ་ལ་ཞེས་སྐད་ཆ་གཅིག་བཤད། གཞན་ལ་ཕན་པ་ཡིན་ཞེས་བསམ་པ་མེད་བསམ་སྟེ་ཨོའོ་ཁོ་གཉིས་ཚིག་གཉིས་པོ་དེ་ལ་འགལ་འདུ་འདུག་གཞན་ལ་ཕན་པ་མེད་ཟེར་ཚེ་སུ་གཅིག་ལ་ཕན་པ་མེད་པའི་སྐད་ཆ་དེ་གོ་རོགས།

བར། འོ་ཧོ། གུས། དེ་དང་སློབ་དཔོན་ཕྱོགས་གླང་ལ་གུས་པ་སྐྱེས་སོང་ན་ཁྱོད་རང་ལ་དགེ་བ་བསགས་ཀྱི་རེད་ཟེར་ཁོ་ཕན་ཐོགས་པའི་ཆེད་དུ་ཚད་མ་རྣམ་ངེས་རྩོམ་ཡས་སྐོར་དགོས་པ་དེ་ཡིན་པ་རེད། ཚད་མ་རྣམ་ངེས་དེ་སུས་རྩོམ་པ་རེད། སློབ་དཔོན་ཕྱོགས་ཀྱི་གླང་པོ་ཁོང་རང་ཡང་རྩོམ་པ་རེད་ཡིན་དུས་ཙང་ཁྱོད་རང་གིས་དཔེ་ཆ་གཅིག་གཞན་ལ་ཕན་པའི་ཆེད་དུ་རྩོམ་ཤག་དཔེ་ཆ་གཅིག་གཞན་ལ་ཕན་པའི་ཆེད་དུ་མི་རྩོམ་ན་དེ་གཉིས་འགལ་འདུ་འདུག་ཅིག་ཤེས་འོང་བར། དགོས་པ་ཡང་མི་འགྲུབ་ལ། ཕལ་ཆེར་ལ་མི་ཕན་ཡང་མང་པོ་དག་ལ་ཕན་པར་འགྱུར་ན་ཟེར་སྐྱེ་བོ་ཕལ་ཆེར་ཕལ་ལ་ཆགས་ཞེས་ཟེར་ཏེ་མང་པོ་དག་ལ་ཕན་པར་འགྱུར་ཕལ་ཆེ་བ་ལ་ཕན་གྱི་མ་རེད་མང་ག་ཞིག་ལ་ཕན་གྱི་ཟེར་ན་གཞན་ལ་ཕན་པ་ཡིན་ཞེས་བསམ་པ་མེད་ཅེས་ཚིག་དེ་དང་འགལ་འདུ་འདུག་བ། མ་ཟད་པ་ཞིག་ནི་ཁོ་ལ་སྐྱོན་གཅིག་འདུག་ཟེར་ན་དེ་སྐྱེ་བོ་ཕལ་ཆེར་ཞེས་པའི་ཚིག་བཞི་པོ་དེ་ལ་སྐྱོན་གཅིག་འདུག་ཟེར་ཁ་ཅིག་གིས་སུའུ་གཏང་གི་ཨ་རེད་རང་ལུགས་ཟེར་མ་རེད་ད་ལེགས་བཤད་རྩོམ་པ་པོ་ལ་ཕྲག་དོག་གིས་སྡང་བ་མི་ཕན་པའི་རྒྱུ་རྒྱུ་ཡིན་ན་ཟེར་ད་ལྟ་ག་རེ་དགོས་དེ་ཚད་མ་རྣམ་འགྲེལ་དེ་རྩོམ་པ་དེས་གཞན་ལ་ཕན་པ་ཕན་གྱི་མི་འདུག་མེད་ཀ་ཏུ་ཁོ་ལ་མི་ཕན་པའི་རྒྱུ་དེ་བསྟན་ཤག་བསྟན་ཏེ། ལེགས་བཤད་རྩོམ་པ་པོ་ལ་ཕྲག་དོག་གི་དྲི་མ་དེ་ཡོད་པས་ཞེས་ལབ་པ་རེད་བ་འོ། འདུག་སེ་ལབ་ཀྱི་འདུག་ན། ལེགས་བཤད་རྩོམ་པ་པོ་ལ་ཕྲག་དོག་གི་དྲི་མ་ཁོ་མི་ཕན་པའི་རྒྱུ་ལ་བཞག་སོང་ང། བཞག་ན་ཚད་མ་རྣམ་ངེས་ཀྱི་དགོས་པ་དེ་མི་འགྲུབ་པར་འགྱུར་རོ། དགོས་པ་ལྡོག་པར་འགྱུར་རོ། ཚད་མ་རྣམ་ངེས་རྩོམ་མཁན་དེ་ག་རེ་རྩོམ་ཡས་དེ་དགོས་པ་ག་རེའི་ཆེད་དུ། སློབ་དཔོན་ཕྱོགས་གླང་ལ་སྨད་པ་དང་སྡང་བ་དེ་འདོར་བའི་ཆེད་དུ། རྩོམ་པ་ཡིན་ཟེར་ལབ་ཡོང་དུས་ཙང། དེ་ག་རེ་ཟེར་ན་ཕྲག་དོག་གི་དྲི་མ་ཡོད་པ་ཁོ་མེད་པར་བཟོ་ཡའི་དོན་དག་ལ་ཚད་མ་རྣམ་ངེས་རྩོམ་གྱིས་ལབ་དགོས་ཨ་རོ། དེ་ཡིན་ན་དེ་ཚད་མ་རྣམ་ངེས་རྩོམ་པའི་དགོས་པ་དེ་ལྡོག་འགྲོ། ལྡོག་འགྲོ་སྟེ་ད་ལྟ་འདི་ཚད་མ་རྣམ་འགྲེལ་དེ་གཞན་གྱི་ཆེད་དུ་རྩོམ་མཁན་བས་མི་རྩོམ་སྟེ་ཁོ་ལ་ཕྲག་དོག་གི་དྲི་མ་མི་ཕན་པའི་རྒྱུ་ཡོད་པའི་ཕྱིར་ཏེ། མི་ཕན་པའི་ཕྱིར། མི་ཕན་ཏེ་མི་ཕན་པའི་རྒྱུ་ཡོད་པའི་ཕྱིར་ཏེ། ལེགས་བཤད་རྩོམ་པ་པོ་ལ་ཕྲག་དོག་གི་དྲི་མ་དེ་ཡོད་པའི་ཕྱིར་ལབ་དགོས་དང། འོ་ན་ཚད་མ་རྣམ་ངེས་དེ་ཆོས་ཅན་ཁྱོད་རང་གི་རྩོམ་ཞིག་ཚད་མ་རྣམ་ངེས་དེ་ཆོས་ཅན་རྩོམ་པའི་དགོས་པ་དེ་མེད་པར་ཐལ། མེད་པར་ཐལ། ཨ་ནི་ག་རེ་དགོས། ཚད་མ་རྣམ་འགྲེལ་རྩོམ་དགོས་ཏེ།

ཡིན་ན་ཚད་མ་རྣམ་ངེས་དེ་ཡང་ཆོས་ཅན། འོ་རྩོམ་པའི་དགོས་པ་དེ་མ་གྲུབ་པར་ཐལ། མ་གྲུབ་པར་ཐལ་ཨ་ནི་ག་རེ་གཞན་ལ་ཕན་པ་དེ་མེད་པའི་ཕྱིར་ཏེ་མི་ཕན་པའི་རྒྱུ་དེ་བསྟན་པའི་ཕྱིར་བསྟན་པར་ཐལ་ལེགས་བཤད་རྩོམ་པ་པོ་ལ་ཕྲག་དོག་གི་དྲི་མ་ཡོད་པས་ཅེས་སོ་ཕ་གིའི་སྐོར་ལ་ཕ་གིའི་སྐོར་ལ་ཡོང་བ་རེད་བ་ཕྲག་དོག་གི་དྲི་མ་དེ་ཡོད་སུ་ལ་ཕྲག་དོག་གི་དྲི་མ་ཡོད་པ་རེད་ཟེར་ན། དཔལ་ལྡན་ཆོས་གྲགས་རང་ལ་ཕྲག་དོག་གི་དྲི་མ་དེ་ཡོད་པ་མ་རེད་དེ་སློབ་དཔོན་ཕྱོགས་གླང་ལ་ཕྲག་དོག་གི་དྲི་མ་དེ་ཆེ་ཁོ་མེད་པར་བཟོ་ཡའི་དོན་དག་ལ་ཚད་མ་རྣམ་ངེས་རྩོམ་པ་རེད་བ་འོ་བྱས་ཙང་ཚད་མ་རྣམ་ངེས་རྩོམ་པའི་དགོས་པ་དེ་འགྲུབ་ཀྱི་ཡོད་པ་མ་རེད་ཟེར།

རྩོམ་པ་པོ་ལ་ཟེར་གསུང་རབ་སྤྱིའི་རྣམ་འགྲེལ་ཟེར་གོ། གསུང་རབ་སྤྱི་ཟེར་དེ་སངས་རྒྱས་ཀྱི་བཀའ་སྤྱི་བྱས། ཁོའི་དོན་དག་དེ་རྣམ་པར་འགྲེལ་མཁན་ཁོ་ལ་ག་རེ་ཆགས་ཟེར་ན་ཚད་མ་ཀུན་འདུས་དེ་བཞག་ད་ཀུན་འདུས་རྩོམ་པ་པོ་སློབ་དཔོན་ཕྱོགས་ཀྱི་གླང་པོ་འོ་དེ་ལ་རྟོག་གེ་མི་ཤེས་ཟེར་ཅི་གང་མི་ཤེས་ནི་ཞིག་རེད་ཤག་ཟེར་འོ་སྨོད་པའི་བློ་སྨོད་པ་པོ་དེ་དག་ཁོ་ལ་སྨོད་ན་ག་རེ་དགོས་སོ་སོ་ལ་སྐྱེ་བ་ཅུང་མང་ལ་འོ་ངན་སོང་ལ་ལྷུང་ནས་སྡུག་བསྔལ་མྱོང་དགོས་རེད་ཚེ་རྒྱུད་དེ་ལ་གནས་པའི་སྡུག་བསྔལ་དེ་དང་ཁོ་མེད་པ་བཟོ་ཡས་དོན་དག་ལ། ཨ་ནི་དེའི་རྒྱུ་ལོག་ལྟོས་ཀྱིས་སྙིང་རྗེ་ཆེན་པོས་རྩོམ་པའི་རྒྱུར་སྟོན་པ་ཞེས་ནས། ཕྲག་དོག་ཅན་དང་སེམས་པའང་ཞེས་སོགས་གསུངས་སོ། དེས་ན་འདི་ལྟར་འདོན་ཏེ་ད་འདིར་བདག་གིས་ཏེ་སྐྱེ་བོ་ཕལ་ཆེར་ཞེས་པའི་ཚིག་དེ་ཚུར་བསྒྱུར་རྒྱུ་རེད་པ། སྐྱེ་བོ་ཕལ་ཆེར་ཕལ་ལ་མ་ཆགས་ཤེས་རབ་རྩལ་ཡོད་རྣམས་ཅེ་ན། དོན་དུ་གཉེར་བ་ཁོ་ནར་མ་ཟད་ཕྲག་དོག་དྲི་མ་དག་གིས་མ་སྦགས་པར་ཡོངས་གྱུར་དེས་ན་བདག་ལ་འདི་ནི་གཞན་ལ་ཕན་པ་ཡིན་ཞེས་བསམ་པའང་ཡོད་ཅེས་ནས་ཚིག་དེ་བསྒྱུར་རྒྱུ་རེད་ད་ཁོང་ཤུགས་བསྟན་སྣོད་ཀྱི་མཚན་ཉིད་ངོས་གཟུང་ཡས་ཁོ་ལའོ་སྟེ། ཚིག་དེ་ཚུར་བསྒྱུར་དགོས་པ་རེད་དེ་ལྟར་འདོན་ཟེར་དུས་ད་འདོན་པ་དེ་བསྒྱུར་དགོས་པ་རེད་གསུངས་པ་རེད་པ། དེ་ལྟར་འདོན་ཏེ་བདག་ལ་འདི་ནི་གཞན་ལ་ཕན་པ་ཡིན་ཞེས་བསམ་པའང་ཡིན། ཞེས་ཀུན་ལས་བཏུས་པ་འདི་ནི། ཀུན་ལས་བཏུས་པ་དེ་ག་རེ་ཟེར་ན་སློབ་དཔོན་ཕྱོགས་གླང་ཚང་གི་ཚད་མ་ཀུན་བཏུས་རེད་འོ་འདི་ནི་སྔར་གཞན་ལ་ཕན་པ་རྒྱ་ཆེན་པོ་མ་གྱུར་ཟེར། ད་གང་ཅི་མདོར་ཚད་མ་ཀུན་བཏུས་དང་རྣམ་འགྲེལ་རྩ་བ་གཉིས་མ་རེད་ག་རེ་ཟེར་ན་རྩ་བ་དང་འགྲེལ་པ་རེད་མ་རེད། འགྲེལ་པའང་རྣམ་འགྲེལ་རྩ་བ་དེ་ལ་མིང་ག་རེ་བཏགས་པ་རེད་ཚད་མ་རྣམ་པར་འགྲེལ་པ་ཟེར་ལབ་པ་རེད་པ། ཚད་མ་རྣམ་པར་འགྲེལ་པ་ཞེས་པའི་ཚད་མ་དེ་ག་རེ་བཞག། ཚད་མ་ཀུན་བཏུས་དེ་བཞག་ཚད་མ་མདོ་དང་ཀུན་བཏུས་གཅིག་པ་རེད་པ་འོ་ཚད་མ་མདོ་དེ་བཞག་ཁོའི་དོན་དག་དེ་མར་གསལ་བར་གཏོང་བ་ཡིན་ཙང་ད་ནི་རྣམ་པར་འགྲེལ་བའི་ཕྱིར་མིང་བཏགས་པ་རེད་པ་ཅི་ཡིན་དུས་ཙམ་རྣམ་འགྲེལ་རྩ་བ་དེ་རྩོམ་དགོས་དེ་སྔར་སློབ་དཔོན་ཕྱོགས་གླང་ཚང་གི་ཚད་མ་ཀུན་བཏུས་དེས་གཞན་ལ་ཕན་པ་རྒྱ་ཆེན་པོ་འབྱུང་ག་རེ་ཟེར་ན་རྟོགས་དཀའ་ལས་ཁག་པོ་བྱུང་བ་ཡིན་པ་རེད་པ། ད་རྟོགས་དཀའ་ལས་ཁག་པོ་ཁོ་རང་གཉིས་ཀ་ལ་རྟོགས་དཀའ་ལས་ཁག་པོ་རེད་ཤག་གཉིས་ཀ་ལ་གཅིག་ལས་གཅིག་མཁྲེགས་རེད་ཤག། རེད་དོ་གཉིས་ཀ་མཁྲེགས་པོ་མཁྲེགས་པོ་རེད་ཤག། ཡིན་དུས་ཙང་ཁོས་ཁོ་སྔ་མ་དེ་མ་རྟོགས་པས་གཞན་ལ་ཕན་པ་རྒྱ་ཆེན་པོ་མ་བྱུང་བ་ཡིན་ཙང་དགོངས་པ་དེ་རྟོགས་པའི་ཆེད་དུ་ད་དུ་ཁ་གསལ་བར་བཏང་ཡིན་གསུང་གི་རེད་པ།

རང་འགྲེལ་བས་རང་འགྲེལ་མཁྲེགས་པོ་ཡིན་འདུག་བ་བྱས་ཙང་དང་ཚད་མ་རྣམ་འགྲེལ་ལེའུ་དང་པོ་ལ་རང་འགྲེལ་རྩོམ་དགོས་ཨ་འདི་ག་རེ་ཟེར་ན་རྟོགས་དཀའ་བ་ཞེ་པོ་ཅིག་ཡིན་ཙང་ཁུལ་བྱས་རང་འགྲེལ་རྩོམ་ཡིན། དེ་ཡིན་ཡིན་པར་སློབ་དཔོན་ཕྱོགས་གླང་མ་ཀས་ཚད་མ་རྣམ་འགྲེལ་མའི་མཇུག་མཇུག་དེ་ཡང་ནི་རྒྱ་མཚོ་ལ་ནི་ཆུ་བོ་བཞིན་དུ་ཁོ་བོའི་ལུས་ལ་ནུབ་ཤིང་ཐིམ་པར་འགྱུར་གསུངས་ཤག་ར་བ། རྒྱ་མཚོ་ལ་ནི་ཆུ་བོ་བཞིན་དུ་ཁོ་བོའི་ལུས་ལ་ནུབ་ཤིང་ཐིམ་པར་འགྱུར་གསུངས་ག་རེ་ཟེར་ན་ཆུ་དང་པོ་ཆུ་ཡོང་ས་དེ་ང་རང་ཚོའི་ཆུ་ཡོང་ས་རྩ་བ་རྩ་བ་དེ་ག་ནས་ཡོང་གི་ཡོད་ན། རྒྱ་མཚོ་ནས་ཡོང་གི་རེད་ད་ཁོ་ཆུ་དེ་མ་རྒྱུག་རྒྱུག་རྒྱུག་ནས་ག་བར་འགྲོ་གི་ཡོད་ན་རྒྱ་མཚོའི་ནང་ཐིམ་གི་འོ་དེ་རེད།

ད་དུང་ཡང་ཕན་པ་རྒྱ་ཆེན་པོ་བྱུང་ན་སྙམ་ནས་སྙིང་རྗེ་བསྟན་བཅོས་རྩོམ་པའི་རྒྱུར་བསྟན་པ་ཡིན། སེམས་ཅན་ལ་ཕན་ན་སྙམ་ནས་སྙིང་རྗེ་བསྟན་བཅོས་རྩོམ་པའི་རྒྱུར་བསྟན་པ་ཡིན། ཆེས་མཐོ་ཐུགས་བསྐྱེད། སྔར་ཕན་པ་རྒྱ་ཆེན་པོ་བྱུང་བ་ད་ཇི་ལྟར་ན་ཕན་པ་རྒྱ་ཆེན་པོ་འགྱུར་སྙམ་དུ་སེམས་པའང་རྩོམ་པའི་རྒྱུར་ཡིན་པས་ཀུན་ལས་བཏུས་ཀྱི་རྣམ་འགྲེལ་འདི་རྩོམ་པ་ལ་དགའ་བ་སྐྱེས་ཞེས་པའོ་དེ་ཆོས་ཅན་རྣམ་འགྲེལ་འདི་རྩོམ་པ་ལ་དགོས་པ་ཡོད་དེ་གཞན་གྱི་སྡུག་བསྔལ་གཞོམ་པར་བྱས་ནས་རྩོམ་པ་ཡིན་པའི་ཕྱིར། མཐོ་རིས་དང་བྱང་གྲོལ་གྱི་ལམ་ཕྱིན་ཅི་མ་ལོག་པ་སྟོན་པའི་གཞུང་ཚོགས་འདིའི་དོན་རྟོགས་པར་འདོད་པའི་ཤེས་ལྡན་དག་ཅེས་ད་ལྟར་ང་རང་ཚོ་ལ་གསུང་གི་ཡོད་ད་དེ་ང་རང་ཚོ་ལ་ཚུར་བསླབ་བྱ་རྒྱག་གི་ཡོད་རྒྱལ་ཚབ་རིན་པོ་ཆེས་མཐོ་རིས་དང་བྱང་གྲོལ་གྱི་ལམ་ཕྱིན་ཅི་མ་ལོག་པ་སྟོན་པའི་གཞུང་ཚོགས་འདི་ཞེས་གཞུང་ཚོགས་འདིའི་ཟེར་དུས་ཚོད་ཚད་མ་རྣམ་འགྲེལ་རེད་དཔེར་ན་ང་རང་ཚོ་དེ་དང་དེ་ཅིག་ཡོད་ར་བ་རྣམ་འགྲེལ་ཚད་མའི་སྐོར་གྱི་རིགས་པ་ཅིག་ཡོད་ར་གར་ཚོ་དཔེ་ཆ་དེ་འདྲ་ཡོད་ར་འོ་འདི་ཚོ་ལ་ཟེར་འདིའི་ཟེར་ནི་དོན་རྟོགས་པར་འདོད་པའི་ཤེས་ལྡན་དག་ཅེས་ད་ཤེས་ལྡན་དག་ཟེར་ད་ཁོ་ལ་ནུས་པ་དང་ལྡན་མཁན་དེ་ཚོ་རང་ལ་སྣོད་ཀྱི་མཚན་ཉིད་དེ་དག་དང་ཚང་གི་འདུག་མི་འདུག་བསྟན་བརྟག་དཔྱད་བྱེད་སོ་སོ་ལ་སྣོད་ཀྱི་མཚན་ཉིད་ཚང་སོང་ན་དགའ་བ་སྒོམ་སྐྱེ་བ་ཕྱི་མ་ན་ད་ག་ནང་བཞིན་ཡོང་བར་ཤོག་བསམ་སྨོན་ལམ་ཡང་ཡང་རྒྱོབ་ཤོག་གསུངས་པ་རེད་མ་ཚང་ན་ཨོ་ད་ད་རེད་མི་འདུག་ང་ལ་དེ་ཚང་གི་མི་འདུག་བསམ་བྱས་ན་ད་འདི་ག་དུས་ཚང་ཡོང་ང་བསམ་བྱས་ཐབས་ཤེས་བྱས་བྱས་ནས་ཨོ་སྙམ་ནས་རྒྱུ་ཚོགས་པའི་ཐབས་ཤེས་དེ་ལ་འབད་ཤོག་ཟེར་ཨོ་ད་འབད་པ་ཟེར་དེ་བྱེད་དགོས་རེད་ད་དེ་འདྲས་མ་བྱས་ན་སྐྱོན་ག་རེ་ཟ་གཞན་དུ་ན་བྱས་ད་ཉེན་ཁ་ཡོད་རེད་བྱས་ཞི་རྒྱ་པ་ཟེར་ཨོ་ན་ག་རེ་བྱུང་ན།